གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། Australian Human Rights Commission། སྟེ་ཨོ་སི་ཁྲུ་ལི་ཡའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་གནང་བའི་དཔྱད་ཞིབ་ལ་ལྟར་ན། འདས་པའི་ལོ་ལྔའི་ནང་ཨོ་སི་ཁྲུ་ལི་ཡའི་ནང་ལས་མི་སུམ་ཆ་གཅིག་ཙམ་ལ་ལས་གནས་སུ Sexual Harassment། སྟེ་འཁྲིག་སྤྱོད་ཀྱི་བརྙས་བཅོས་མྱོང་ཡོད་པའི་གནས་ཚུལ་ཐོན་ཡོད་འདུག། འོན་ཀྱང་ལས་གནས་སུ་འཁྲིག་སྤྱོད་ཀྱི་བརྙས་བཅོས་བྱེད་པ་ནི་ཁྲིམས་འགལ་གྱི་བྱ་སྤྱོད་ཞིག་ཡིན་པས་གལ་ཏེ་ཁྱེད་ལ་དཀའ་ངལ་དེ་དག་འཕྲད་པ་ཡིན་ན་རོགས་སྐྱོར་བླངས་ཆོག་གི་ཡོད་པ་རེད། སྤྱིར་མི་ཚང་མར་ལས་གནས་སུ་བརྙས་བཅོས་གང་ཡང་མྱོང་འདོད་མེད་ཀྱང་ཐབས་སྡུག་གི་གནས་སྟངས་དེ་འདྲ་ཁྱབ་ཆེན་པོ་ཡོད་པ་ཡིན་འདུག་དེ་ཡང་ཕོ་མོ་དབྱེ་འབྱེད་གནད་དོན་གྱི་སྤྱི་ཁྱབ་འགན་འཛིན Kate Jenkins ལགས་ཀྱིས་མི་མང་པོ་ཞིག་ལ་འཁྲིག་སྤྱོད་ཀྱི་བརྙས་བཅོས་ཞེས་པའི་ནང་དོན་ཁ་གསལ་པོ་ཤེས་ཀྱི་མེད་ཅེས་ཁོང་མོས་གསུངས་དོན།

From sexual jokes, comments, requests for དེའི་ནང་འཁྲིག་སྤྱོད་ཀྱི་གནད་དོན་དང་འབྲེལ་བའི་བསྟན་བཤིག་སློང་བ་དང་ཟུར་ཟ་བྱེད་པ། དེ་བཞིན་གང་ཟག་ཞིག་གི་མོས་མཐུན་མེད་བཞིན་དུ་ལག་པ་འཆང་བ་དང་ལུས་འབྲེལ་བྱེད་པ་ཡང་གློག་འཕྲིན་དང་སྐད་འཕྲིན་བརྒྱུད་འཁྲིག་སྤྱོད་ཀྱི་བྱ་གཞག་ལ་རོལ་བ་སོགས་ཚུད་ཀྱི་ཡོད།

རྟོག་ཞིབ་དེའི་བརྒྱུད་འདས་པའི་ལོ་ལྔའི་ནང་ཨོ་སྟྲེ་ལི་ཡའི་ལས་མི་སུམ་ཆ་གཅིག་ལ་ལས་གནས་སུ། Sexual Harassment། སྟེ་འཁྲིག་སྤྱོད་ཀྱི་བརྙས་བཅོས་མྱོང་ཡོད་པའི་གནས་ཚུལ་ཐོན་ཡོད། མ་ཟད། དེ་ལས་བུད་མེད་བརྒྱ་ཆ་སུམ་སོ་དགུ་ཙམ་དང་བུ་བརྒྱ་ཆ་ཉི་ཤུ་རྩ་གསུམ་ཙམ་ལ་མྱོང་ཡོད་པ་ཐོན་ཡོད། དེ་བཞིན་བརྙས་བཅོས་མྱོང་མཁན་ཕལ་ཆེ་བ་ནི་ལོ་ན་ཉི་ཤུ་རྩ་དགུ་མན་གྱི་གཞོན་སྐྱེས་རྣམས་ཡིན་འདུག། ཡང Nicole McMahon ལགས་ནི 1800 Respect ཞེས་པའི་བཙན་གཡེམ་དང་ཁྱིམ་ཚང་གི་གཏུམ་སྤྱོད་མྱོང་མཁན་རྣམས་ལ་རོགས་སྐྱོར་གནང་མཁན་གྱི་ཞབས་ཞུ་ཚོགས་པའི་འགན་འཛིན་ཞིག་ཡིན། ཁོང་མོས་ལྷག་པར་དུ་ཕྱི་མི་གཞིས་སྤོ་བ་རྣམས་ལ་རང་ཉིད་སྒེར་དང་ནང་མིའི་མིང་མཛེས་ཀྱི་རེད་བསམ་པའི་ཞེད་སྣང་གིས་གནད་དོན་དེའི་ཐད་རོགས་སྐྱོར་བླངས་པར་འགོག་རྐྱེན་ཤུགས་ཆེན་འཕྲད་བཞིན་ཡོད་ཅེས་ཁོང་མོས་གསུངས་དོན།

ཨོ་སི་ཀྲི་ལི་ཡའི་ཁྲིམས Sex Discrimination Act ཞེས་པའི་འོག་འཁྲིག་སྤྱོད་ཀྱི་བརྙས་བཅོས་བྱས་པ་ནི་ཁྲིམས་འགལ་ཞིག་ཡིན། ཁྱེད་ཀྱིས་རང་ཉིད་སོ་སོའི་ཐོབ་ཐང་སྐོར་ཞིབ་ཕྲ་ཤེས་ཆེད་ཨོ་སི་ཀྲི་ལི་ཡའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་གནས་ཚུལ་མཁོ་སྤྲོད་བྱས་ཁ་པར་ཨང་གཅིག་གསུམ་ཀླད་ཀོར་ཀླད་ཀོར་དྲུག་ལྔ་དྲུག།

ལམ་སྟོན་བྱེད་ཀྱི་ཡོད། གལ་སྲིད་ཁྱེད་ཀྱིས 1800 Respect ལ་ཁ་པར་བཏང་ན། ལམ་སེང་ཁ་པར་ལས་ལམ་སྟོན་པ་ཞིག་གིས་ཁྱེད་ཀྱི་གནས་སྟངས་ལ་ཉམས་ཞིབ་གནང་ནས་འགོ་ཚུགས་པའི་ཐོག་ཁྱེད་ལ་ཕན་པའི་ལམ་སྟོན་གནང་ངེས་རེད། ཡང་དེ་བཞིན་ཁྱེད་ཀྱིས 1800 Respect དང་ཨོས་ཏྲེ་ལི་ཡའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ལ་ཁ་པར་བཏང་སྐབས་སྐད་སྒྱུར་དགོས་ཚེ་རིན་མེད་ཐོག་ཁ་པར་བརྒྱུད་སྐད་སྒྱུར་གྱི་མཐུན་སྦྱོར་བླངས་ཆོག་པ་ཡིན། དེ་བཞིན་ཁྱེད་ཀྱིས། ལས་གནས་སུ་བྱུང་བའི་གནས་ཚུལ་སྐོར་ཞུ་གཏུག་གནང་བ་ཡིན་ན་ལས་མིའི་དཀའ་ངལ་དང་འབྲེལ་བའི་དོ་དམ་སྟངས་འཛིན་གནང་མཁན་དང་ལས་མིའི་སྐྱིད་སྡུག་ཚོགས་པར་འབྲེལ་བ་གནང་ཆོག་པ་ཡིན། ཡང Kate Jenkins ལགས་ཀྱིས་ལས་གནས་སུ་ཁྱེད་ཀྱིས་ཞུ་གཏུག་བྱེད་པར་ཞིབ་འཇུག་མཐིལ་ཕྱིན་པ་གནང་དགོས་ཀྱང་སྐབས་རེ་ཁོང་ཚོར་ཉམས་མྱོང་མེད་པར་བརྟེན་གང་བྱས་འདི་བྱས་མེད་པར་ལུས་ཡང་སྲིད་པ་རེད་ཅེས་ཁོང་མོས་གསུངས་དོན།
ལས་གནས་མི་འདྲ་བར་སྒྲིག་འཛུགས་དང་འགྲོ་སྟངས་མི་འདྲ་བ་ཡོད། ལས་གནས་འགའ་ཤས་སུ་ཁྱེད་ཀྱིས་ཞུ་གཏུག་བྱས་མ་ཐག་གནད་དོན་དེར་ཞིབ་འཇུག་བྱས་ནས་ཐག་གཅོད་ལག་བསྟར་གནང་ངེས་རེད། ཡང་ལས་གནས་འགའ་ཤས་སུ་ཐག་གཅོད་བྱེད་སྟངས་མི་ཤེས་པར་ཁོང་ཚོས་འགྲོ་བ་མིའི་ཐོབ་ཐང་ལྷན་ཁང་ལས་རོགས་སྐྱོར་བླངས་སྲིད་པ་རེད།

གལ་ཏེ་ཁྱེད་ལ་ལས་གནས་སུ་ཐོབ་ཐང་གང་ཡོད་མེད་སྐོར་དང། འཁྲིག་སྤྱོད་ཀྱི་བརྙས་བཅོས་སྐོར་གནས་ཚུལ་རྒྱས་པ་ཤེས་འདོད་ན། ཨོས་ཏྲེ་ལི་ཡའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དང། Fair Work Ombudsman།
གྱི་དྲ་ཚིགས་ཐོག་བསྐྱོད་རོགས་གནང། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།
ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་ཐེངས་གཅིག་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་ཁྲིད་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་གི་ཡོད་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific dot anu dot edu dot au slash